རྙེད་མི་དཀའ་འོ་ཞེ་ན་ཟེར་རྙེད་དཀའ་བ་མིན་པས་ཟེར་ན་དེར་ནི་ལོག་པའི་ལམ་མང་ཞིང་ཐེ་ཚོམ་ལས་ཀྱང་བརྒལ་དཀའ་སྟེ། བདེ་འགྲོར་སྐྱེས་པའི་དུས་དེར་ཡང། ཡང་ཡང། བདེ་འགྲོར་སྐྱེས་པའི་དུས་དེར་ཡང། ཡང་དག་པའི་ལྟ་བའི་མི་མཐུན་ཕྱོགས་ཀྱི་རྟག་ཆད་ཀྱི་མཐར་ལྟུང་བའི་ལོག་པའི་ལམ་ཤིན་ཏུ་མང་ཞིང་ལོག་པའི་བཤེས་གཉེན་གྱིས་དེ་དག་ཏུ་འཁྲིད་པར་བྱེད་པ། ངལ་གསོ་གནས་ཆེན་པོའི་ནུབ་བ་བདེ་འགྲོར་སྐྱེལ་ན་ཡང། ལོག་པའི་མཐར་ལྟུང་བའི་ལོག་པའི་ལམ་དུ། ལོག་པའི་ལམ་དུ་ཤིན། ལོག་པའི་ལམ་ཤིན་ཏུ་མང་ཞིང། ལོག་པའི་བཤེས་གཉེན་གྱིས། ལོག་པའི་བཤེས་གཉེན་གྱིས་དེ་དག་ཏུ་འཁྲིད་པར་བྱེད་པའོ། བདེ་འགྲོར་སྐྱེས་ན་ཡང་དང་པོའི་སྐབས་ཁེ་ས་དེ། བཤེས་གཉེན་བསྟེན་ཚུལ་ཡང་དག་པ་ཞིག་མ་བྱུང་ན། ལོག་པའི་ལམ་ལ་འཁྲིད་ཚེ་མཚར་མཚར་བ་དག་མི་ཡ་མི་ཟེར་ནས་མི་ཚེ་གཏན་ཟད།

རྗེ་ཙོང་ཁ་པ་ལྟ་བུ་ལ་ཡིན་ན་མདོ་སྔགས་གང་གི་ཐོག་ལ་ཡང་འཁྲུལ་པ་ཅུང་ཟད་ཀྱང་མེད། རྗེ་བཙུན་འཇམ་པའི་དབྱངས་ཀྱིས་གསུངས་ཡོད། རྗེ་བཙུན་འཇམ་པའི་དབྱངས་ཀྱིས། རྗེ་བླ་མས་རྗེ་བཙུན་འཇམ་པའི་དབྱངས་ལ་བཀའ་འདྲི་ཞུས། ཁྱོད་རང་དེ་ནི། མདོ་སྔགས་གང་ལ་ཡང་འཁྲུལ་པ་དཔལ་ལྡན་ཟླ་བའི་རྗེས་སུ་འབྲང། དཔལ་ལྡན་ཟླ་བའི་རྗེས་སུ་འབྲང་ན་མདོ་སྔགས་གང་ལ་ཡང་འཁྲུལ་པ་མེད།

ཡང་དག་པའི་ལམ་ལ་ཐེ་ཚོམ་ཟ་བའི་ཐེ་ཚོམ་ལས་ཀྱང་བརྒལ་དཀའ་སྟེ། ཐེ་ཚོམ་གཅོད་པའི་ཕྱི་ནང་གི་རྐྱེན་རྙེད་དཀའ་བའི་ཕྱིར་རོ། ཚེ་འདིར་མ་རྙེད་ཀྱང་ཕྱི་མར་དགེ་བའི་བཤེས་གཉེན་བཙལ་ནས་བསྒྲུབས་པས་ཆོག་གོ་སྙམ་ན་ད་འདིར་རེ་བ་མ་བབ་ཆོག་གོ་སྙམ་ན་སླར་ཡང་དལ་བ་རྙེད་དཀའ་ཞིང། སླར་ཡང་དལ་བ་རྙེད་དཀའ་ཞིང་སངས་རྒྱས་འབྱུང་རྙེད་ཤིན་ཏུ་དཀའ། ཉོན་མོངས་ཆུ་བོ་སྤང་དཀའ་སྟེ་ཨེ་མ་སྡུག་བསྔལ་བརྒྱུད་མར་གྱུར། ཚེ་འདིར་བཤེས་གཉེན་རྙེད་དུས་ལེགས་པར་མ་འབད་ན། སླར་ཡང་ཕྱི་མ་ཕན་ཆད་དུ་དལ་བ་རྙེད་དཀའ་ཞིང་སངས་རྒྱས་འཇིག་རྟེན་དུ་འབྱུང་བ་རྙེད་ཤིན་ཏུ་དཀའ་བའི་ཕྱིར། བཤེས་གཉེན་དང་འཕྲད་པར་བཤེས་གཉེན་དང་འཕྲད་པར་ཤིན་ཏུ་དཀའ་འོ། དགེ་བའི་བཤེས་གཉེན་དང་མཇལ་ཞིང་དལ་འབྱོར་གྱི་རྟེན་བཟང་པོ་ཐོབ་ཏུ་ཟིན་ན་ཡང། བག་ཡོད་པས་ལེགས་པར་མ་འབད་ན། ཉོན་མོངས་པའི་ཆུ་བོ་ཡང་དགག་དཀའ་སྟེ་ཐར་པ་མ་ཐོབ་བར་དུ།

ཨེ་མ་ཞེས་པ་ནི་ཨེ་མ་ཞེས་པ་ནི་ཞུམ་ཞིང་སྐྱོ་བའི་དོན་ཏེ། འགྲོ་བ་གཅིག་ནས་གཅིག་ཏུ་བརྒྱུད་པར་འགྱུར་བས་ཤིན་ཏུ་སྡུག་བསྔལ་ཏེ་སྡུག་བསྔལ་གཅིག་ལས་སྡུག་བསྔལ་ཏེ་སྡུག་བསྔལ་གཅིག་ལས་ཐར་ཡང་ཡང་སྡུག་བསྔལ་གཞན་ཞིག་ཏུ་ལྟུང་བའི་ཕྱིར། དེས་ན་དལ་འབྱོར་ཐོབ་པའི་དུས་སུ་འཁོར་བའི་ཉེས་དམིགས་སེམས་པ་ལ་འབད་པར་བྱའོ། ལྔ་པ་རང་གཞན་འཁོར་བའི་སྡུག་བསྔལ་གྱིས་མནར་བ་ལ། འཁོར་བའི་སྡུག་བསྔལ་གྱིས་མནར་བ་ལ་མྱ་ངན་བྱ་བར་འོས་པ་ནི། དེ་ལྟར་ཤིན་ཏུ་སྡུག་བསྔལ་ཡང་རང་སྡུག་མི་མཐོང་གང་ཡིན་པ། སྡུག་བསྔལ་ཆུ་བོར་གནས་འདི་དག་ཀྱི་ཧུད་མྱ་ངན་བྱ་བར་འོས། དེ་ལྟར་ཤིན་ཏུ་སྡུག་བསྔལ་ཡང། སྡུག་བསྔལ་ལ་སྡུག་བསྔལ་ལ་བདེ་བར་བཟུང་ནས། རང་སྡུག་བསྔལ་གྱི་ནང་དུ་བྱིང་བ་མི་མཐོང་བ་གང་ཡིན་པ་སྡུག་བསྔལ་གྱི་ཆུ་བོར་གནས་པའི་སེམས་ཅན་འདི་དག་རྗེས་སུ་བརྩེ་བས་ན་ཀྱི་ཧུད། འདི་དག་སྡུག་བསྔལ་དང་བྲལ་ན་ཅི་མ་རུང་སྙམ་པ་སོགས་ཀྱི་སྒོ་ནས་སེམས་ཅན

ལོག་པ་བསྟན་པའི་གང་ཟག་དཔེར་ན་ལོག་པའི་བསྟན་པས་བསླུས་པའི་ཕྱི་རོལ་པ་འགའ་ཞིག་ཡང་ཡང་ཁྲུས་བྱས་ཏེ་ཡང་ཡང་མེར་འཇུག་པ་དེ་ལྟར་ན། ལུས་དཀའ་ཐུབ་ཀྱིས་གདུངས་པས་ཤིན་ཏུ་སྡུག་བསྔལ་བར་གནས་ཀྱང། དེ་ཉིད་ཐར་པ་ཐོབ་པ་པོའི་ཐབས་སུ་བཟུང་ནས་བདག་ཉིད་བདེ་བར་རློམ་པ་བཞིན་ནོ། ཟེར། ད་ཐར་པ་ཐོབ་པའི་ཕྱི་རོལ་པ་པོ་ལ་ཐར་པ་ཐོབ་པའི་ཐབས་དགུ་དེ་འདྲའི་ཡིན་ཆོག་དེ་འདྲ་བཟུང་ནས་ད་ནི་བདག་ཉིད་བདེ་བར་རློམ་པ་འོ་དེ་འདྲ་ཡིན། དེ་ལྟར་རྒ་དང་འཆི་མེད་པ་བཞིན་དུ་སྤྱོད་པས་གནས་རྣམས་ལ་དང་པོ་ཉིད་དུ་བསད་བྱས་ནས་ངན་སོང་ལྟུང་བ་མི་བཟད་འོང། དེ་ལྟར་སེམས་ཅན་རྒ་བ་དང་འཆི་བ་མེད་པ་དགྲ་བཅོམ་པ་བཞིན་དུ་སྤྱོད་པས་གནས་པ་རྣམས་ལ་ཐབས་འདི་བཅོས་སུ་མེད་ཅིང་སྤང་དུ་མེད་པའི་འཆི་བདག་དང་པོ་ཉིད་དུ་བསད་བྱས་ནས་ངན་སོང་གསུམ་དུ་ལྟུང་བའི་སྡུག་བསྔལ་མི་བཟད་པ་འོང་བར་འགྱུར་རོ། གསུམ་པ་སྙིང་རྗེ་ཆེན་པོའི་རྣམ་པ་འཛིན་པའི་འཛིན་སྟངས་བསྟན་པ་ནི་སྙིང་རྗེ་གསུམ་པ། སྙིང་རྗེ་ཆེན་པོའི་རྣམ་པའི་འཛིན་སྟངས་བསྟན་པ་ནི། རྣམ་པའི་འཛིན་སྟངས་བསྟན་པ་ནི་དེ་ལྟར་སྡུག་བསྔལ་མེས་གདུངས་ལ་བསོད་ནམས་སྤྲིན་ལས་ལེགས་བྱུང་བའི་རང་གི་བདེ་བའི་ཚོགས་ཆར་གྱིས་ཞི་བྱེད་པར་བདག་ནམ་ཞིག་འགྱུར། སྙིང་རྗེ་ཆེན་པོའི་འཛིན་སྟངས་ནི་གང་དྲན་ཏོ། སྙིང་རྗེ་དང། ཞེ་སྡང་དང་སྙིང་རྗེ་ནི་འཛིན་སྟངས་དང་རྣམ་པ་ཀུན་ནས་མི་མཚུངས་པའི་ཕྱིར་རོ། ས་ལམ་ས་ཆོད་ཡོད་དང་དང་སྙིང་རྗེའི་འཛིན་སྟངས་སྒོ་ཁ་བཞག་དགོས་ཀ། སྙིང་རྗེའི་འཛིན་སྟངས་དེ་ལས་ངོས་འཛིན་དུ་ཐུག་པ་ཁག་པོ་འབྲེལ་ཡོད་སེམས་ཅན་གྱི་སྡུག་བསྔལ་དང་བྲལ་བ་སྒོ་ཡི་སྙིང་རྗེའི་སྡུག་བསྔལ་འཛིན་སྟངས་ནི་མམ་པ། ནི་ལས་ལས་སྙིང་རྗེའི་འཛིན་སྟངས་བསྟན་པ་ཡིས་བཟུང་བ་ནོར་བའི་འཛིན་སྟངས་ཀྱི་རྣམ་པ་བསྟན་པ་འཛིན་སྟངས་བསྟན་པ་ནི།

སྦྱིན་པ་ལ་སོགས་པའི་བསོད་ནམས་ཀྱི་སྤྲིན་ལས། ལེགས་པར་བྱས་པའི་སྨན་དང་ཁ་ཟས་སོགས་རང་གི་བདེ་བའི་ཚོགས་ཆས་ཀྱིས་དེ་དག་གི་ངན་འགྲོའི་སྡུག་བསྔལ་ཞི་བར་བྱེད་པ་བདག་ནམ་ཞིག་འགྱུར་སྙམ་དུ་སེམས་ཅན་ངན་འགྲོའི་སྡུག་བསྔལ་ལས་ཐར་ན་ཐར་བར་གྱུར་ཅིག། ཨ། ཐར་ན་ཨ། མ་ཐར་ན་ཟེར་འདུག་ག་ད་ནི་ལ། ནམ་ཞིག་འགྱུར་སྙམ་དུ་སེམས་ཅན་ངན་འགྲོའི་སྡུག་བསྔལ་ལས་ཐར་ན་ཐར་བར་གྱུར་ཅིག་ས། མ་ཐར་ན་ཐར་བར་གྱུར་ཅིག་འདུག་ག། ངན་འགྲོའི་སྡུག་བསྔལ་ལས་ཐར་ན་ཐར་བར་གྱུར་ཅིག། དེ་ལ་གང་འདུག་ག།

སྟོང་པ་ཉིད་ནི་སྟོན་པར་འགྱུར། འཁོར་བའི་སྡུག་བསྔལ་ལས་སྒྲོལ་བའི་རྒྱུར་སྨོན་པ་ནི། འཁོར་བའི་སྡུག་བསྔལ་ལས་འགྲོལ་བའི་རྒྱུར་སྨོན་པ་ནི་བདག་ནམ་ཞིག་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པར་རྟོགས་པ། དམིགས་པ་མེད་པའི་ཤེས་རབ་དང་ལྡན་པའི་ཚུལ་དུ་གུས་པར། ཤེས་རབ་དང་ལྡན་པའི་ཚུལ་དུ་གུས་པར་དེའི་ཐབས་སྦྱིན་པ་ལ་སོགས་པའི་བསོད་ནམས་ཀྱི་ཚོགས་མཐའ་ཡས་པ་བསགས་ཏེ་བདེན་པར་ཞེན་པའི་དམིགས་པས་འཁོར་བར་ཕུང་བར་གྱུར་པའི་སེམས་ཅན་རྣམས་ལ་འཁོར་བའི་སྡུག་བསྔལ་ཞི་བའི་ཆེད་དུ་སྟོང་པ་ཉིད་ནི་སྟོན་པར་འགྱུར་སྙམ་ནས། སེམས་ཅན་རྣམས་འཁོར་བའི་སྡུག་བསྔལ་དང་བྲལ་ན། མ་བྲལ་ན་འདུག་ག་ཡ།